ང་ཆེ་གསུང་དེབ་ན་ལས་ཐོབ་ཡིན་ང་ཆེ་གིས་བརྗོད་དོན་ག་ར་གི་ལས་རིམ་ན་ལུ་ཡང་ན་གསུང་དེབ་ན་ལས་ཡིན་པ་ཅིན་ང་དད་པ་ཁྱེད་ནི་ཡང་ན་གསུང་དེབ་ན་ལས་མིན་པ་ཅིན་དེ་ཚོ་ང་གིས་དོན་ལུ་མིན་དེ་བས་ནི་འདི་གི་ཞིང་ཁམས་ཀྱི་བདེན་པ་ཚོ་ལུ་ག་དུར་བཅབ་མི་ཚུགས་གི་ཨི་མེད་ང་ཆེ་ཚོ་མ་འོང་ལུང་བསྟན་ན་ལས་གོ་ཚུ་ནི་མ་འོང་ལུང་བསྟན་ཁྱེད་ཅི་ཅིག་གི་ཅིན་ན་སྔགས་ཀྱི་རྣམ་སབ་ཅིག་དང་ས་གཞི་སབ་ཅིག་རྗེ་ཡི་ག་ཆིམ་འཛིན་ཧེ་མ་ཡི་རྣམ་དང་ས་གཞི་གཉིས་ཡས་ཤིང་དེ་རྒྱ་མཚོ་ཡང་མ་ལུས་པས་གསུང་དེབ་ན་ལས་ཞིང་ཁམས་སབ་དང་ས་གཞི་སབ་གི་སྐོར་ལས་གསུམ་མེད་དེ་གི། ཨི་ལྡན་ལྡུམ་ར་ལྕགས་བཟོ་བའི་ཚ་ཡི་སྐོར་ལས་གསུངས་མོད་ཨི་ལྡན་ལྡུམ་ར་ས་བཟོ་རྣོ། ཨི་ལྡན་ལྡུམ་ར་འདི་ག་ཆི་ཟུམ་ཡུབ་ཨི་ནའི་སྐོར་ལས་རྣོ་བ་ཅིང་ཤེས་རྡོ་ཟུམ་ཧིན་སང་ས་ཡི་ཚོར་སྣང་ཚུགས་གླུ་མ་གཙང་ཏོ་ཏོ་ཉིམ་ཡུལ་ཆེམ་ཆེམ་ས་སྨུག་མིབ་ཉིན་བཞག་ཨིན་པས། ཤིང་ཆུ་ཡི་འབྲས་བུ་ཆུ་ག་ནི་བ་ཞིམ་ཏོག་ཏོག་རྟ་རྣོ་མི་ཏོ་ཆུ་གླུ་མ་ཡི་ན་ལུ་དྲི་ཞིམ་གྱི་གངས་རྣོ་བྱང་རྩིས་རིགས་དང་སེམས་ཅན་ཆུ་ཨ་དམ་དང་ཧེ་བ་བེ་ས་ལྷུབ་དང

ཁོང་གིས་ཡིད་ཆེས་ཀྱིན་འདུག་ཨ་ཕས་འདི་ན་ད་དུང་ང་ཕྱི་ལོ་ཡོད་མིན་ལས་ག་ཕྱི་ཨི་ན་ཅི་ལྷག་བསྡད་འདུག་ཕོ་རྒན་ཚོ་ན་ལས་སྤྱིའི་དེའི་ཕོ་རྒན་གྱི་མིང་ཨ་བྷ་ར་ཧམ་ཨིན་པས་ཁོ་རྒན་འཛམ་གླིང་སོ་སོ་ན་ལུ་འཆི་བ་མེད་པའི་ཞིང་ཁམས་ན་ལུ་དམིགས་པ་སྐྱེས་དུས་ནུ་ཧེ་བྷི་རུ་བཅུ་གཅིག་གི་བཅུ་ཐམ་ག་ཁྱིམ་ཟིན་སྐྱོན་ཆོས་ཀྱི་རྩིབ་འཇམ་བཙུགས་ཏེ་བཞེངས་པའི་ལུང་ཆོ་འདི་ལུ་ཁོ་གི་སྒུག་དུས་ནུ་ང་ལྕེ་ཚུགས་ཀྱི་དཔེ་གཅིག་ལྟ་གས་ཕོ་རྒན་གཅིག་གི་མཐོང་བྱང་དེ་ཁོ་ཡི་མི་ལྟོ་ཁར་འཛམ་གླིང་སོ་སོ་ན་ཡོད་ཨི་མེད་མོ་ཧྲ་ཡང།

ཨི་ཇིབ་ལུང་ཕྱོགས་ཀྱི་བང་མཛོད་ཚུར་ལས་མཱ་ཤི་ཀ་ཡི་མདུན་ལུང་ཁ་ཉིན་ཕོ་བུའི་རྒྱུ་ནོར་དེ་བུམ་པའི་རྩི་སྣུམ། ཁྱོད་རྟ་ནི་མས་ཨི་ཤུ་ཀི་བླའམ་ཁོང་གཉིས་ཀྱི་མི་ཚེ་ཨབ་ར་ཧམ་གྱིས་ཁོ་གི་མི་ཏོག་འཛམ་གླིང་སོ་སོར་ན་ལུང་ཐག་ཆད་དེ་ཡོད་མ་ཚད་དེ་ཡང་འགྲོ་བ་མིག་གི་རླབས་ཀྱི་ཟོ་ཟོ་མིན་པར་སྐྱོན་ཆོས་ཀྱི་ཁོ་ར་ཡི་ཕྱག་གི་ཟོ་ན་ནོ། ཨབ་ར་ཧམ་གྱིས་འཛམ་གླིང་རྒྱལ་སྲིད་ཚུར་མ་ཚུལ་བས་ཁོ་ཡི་གདུང་ཧིན་འགྲེམས་སྟོན་གྱི་སྐྱོན་ཆོས་ཀྱི་རྒྱལ་སྲིད་གུ་ཐག་ཆིག་དེ་མདུན་ནུ་མོ་ཧྲ་གི་ཁྲོམ་བུམ་ཕྱི་ན་མདུན་ནུ་དེ་ཡང་ཁོ་ཨི་ཇིབ་ཀྱི་རྒྱལ་པོ་བེ་ཀད་ནི། བའི་དབྱིབས་མེད་དབྱིངས་རུ་སྡིག་པའི་མི་ཚེ་གི་དགའ་སྤྲོ་བྱུང་ནས་དུས་ཚོད་ཀྱི་ཚབ་ལུ་གུ་གི་སྐྱོན་ཆོས་ཀྱི་ཨ་ལུ་ཚུ་དང་མཉམ་དཀའ་སྡུག་མྱོང་ནི་དམ་མཁའ་ལྕགས་སྣུམ་མོ་ཤ་དང་ཨབ་ར་ཧམ་གྱི་འཛམ་གླིང་འདི་ཁོང་གི་ཁྱིམ་མིན་ཟེར་བདེན་པ་ཅི་ཧ་གོ་ནུ། ཁོང་ཚོ་ཨ་ན་འཛམ་གླིང་ན་དུན་ཐུང་གུ་གཅིག་གི་དུན་ལུ་ལྕམ་གཅིག་དབྱིངས་ཟེར་ཧ་གོ་ནུ་ཧེ་བྷྲིའུ་བཅུ་གཅིག་གི་བཅུ་དྲུག་དབྱིངས་རུ་ཁུག་གི་ཞིང་ཁམས་གཟུམ་དབྱིངས་པའི་རྒྱལ་ཁབ་ལས་གཞུང་གཅིག་འདོད་པ་སྐྱེས་ཡོད་པ་ལས་འདི་ན་ལས་བརྒྱད་དེ། དོན་དག་ཅིག་དང་ང་བཅས་ངོ་མ་ཤེས་པའི་མིག་ཡིན་ང་བཅས་འཛམ་གླིང་ན་ལུག་གནས་སྐོབས་ཡིན་ཁྱོད་ཀྱིས་ཤེས་དཀའ་སྐྱོན་ཁྱོད་ཀྱིས་ང་བཅས་ཀྱི་དོན་ལུག་གྲོང་ཁྱེར་བཟོ་གནང་ཡིན་ཟེར་ཤེས་དཀའ་ཁྱོད་ཀྱིས་དད་པ་མ་སྐྱེས་པ་བྱིན་དག་ང་བཅས་ཀྱི་དོན་ཁ་ལས་ལྷག་དགེ། ཧེ་བྷི་རུ་བཅུ་གཅིག་གི་བཅུ་དྲུག་ཁོང་གིས་དོན་ལུག་གྲོང་ཁྱེར་གྱི་བཞིན་གནང་བཞིན་པས་ཁོང་གིས་སྐྱོན་ཆོག་ཟེར་བཞུགས་རུང་ཡང་ཁོང་གིས་ཞེས་མ་མཁྱེན་པ་བཞུགས་ནོ་བྱ་རོག་ཚོ་སྐྱོན་ཆོག་གིས་ང་བཅས་ཀྱི་དོན་ལུག་གྲོང་ཁྱེར་བཟོ་གནང་ནོ་གྲོང་ཁྱེར་འདི་ང་བཅས་རྣོ་ཐང་ལས་བརྒལ་ཏེ་དབྱིན་མེན་ཞིང་ཁམས་འདི་ས་གནས་ངོ་མ་དབྱིན་དབྱིན་རུ། དེ་འཛམ་གླིང་ན་བཟོ་བའི་ཡིད་ཆེས་སྐྱེ་ནི་མིན། བཟོ་བའི་ཡིད་ཆེས་སྐྱེ་ནི་མིན་པས། དང་པ་སྐོར་ཐེངས་གཉིས་ཀྱིས་བསྒུགས་ན་གཉིས་རུ་གསུངས་རབ་ན། མི་རྟོག་གིས་ཡང་མ་མཐོང། ཡ་མཆི་རྣམ་དཔྱོད་ཀྱིས་ཡང་མ་གོ། མི་ཡི་སེམས་ཀྱིས་ཡང་མ་ཤེས། སྐྱོན་ཆོས་ལུགས་དགའ་མི་ཚུལ་ཡུལ་དོན་ལུགས་སྣང་རྣམ་དབྱིངས་ཡིན་ཟེར་བྲིས་ཏེ་འདུག། མ་འོངས་ལུང་བསྟན་གྱི་དཔེ་དེབ་ན་ལུ་ང་ཅི་ལུགས་དམ་པའི་གྲོང་ཁྱེར་འདི་ཧ་ལའི་སིད་སིད་ཀྱི་འགྲེལ་བཤད་སྐྱབས་སྟངས་ནོ། ཡོ་ཧ་ན་ལུགས་དམ་པའི་གྲོང་ཁྱེར་འདིའི་ཞིང་ཁམས་ལས་བྱུར་དཀར་འཛམ་གླིང་ན་ལུ་བབ་འོང་མིན་ཞལ་གཟིགས་སྣ་ནོ། དེའི་ཡོ་ཧ་ནན་གྱིས་དྲིས་སྣུ། མ་འོངས་ལུང་བསྟན་ཁྱེད་ཅི་གཅིག་གིས་རྙེད་ན་ང་ཡོ་ཧ་ནན་གྱིས་གྲོང་ཁྱེར་དམ་པ་ཡེ་རུ་ཤ་ལེམ་བསགས་ཏེ་མོ་རེའི་དམག་གི་དོན་དུ་གནམ་རྒྱན་ཆ་བཏགས་ཏེ་འོང་དོགས་གསུམ་ཞིང་ཁམས་ཀྱི་སྐྱོན་ཆོས་ལས་མ་བབ་འབྱུང་མཐོང་ཡིན། གྲོང་ཁྱེར་དེ་ག་གི་བཟོ་ཡིན། སྐྱོན་ཆོས་ཀྱི་བཟོ་གནང་ཡིན་གསུང་དེབ་ན་ག་ཅི། པའི་གསུང་ཡིན་ན་གྲོང་ཁྱེར་དེ་གནམ་གྱི་རྒྱན་ཆ་གསུམ་བཏགས་ཏེ་མོའི་དམག་གི་དོན་དུ་དགྲ་དེ་འབེད་དོགས་གསུམ་གཉིས་ཡིན་ཟེར། དེ་བེའུ་ལས་སྐྱོན་ཆོས་ཀྱི་ཆོས་ལུགས་ཤེས་སྒོ་དབྱིན་ལས། ཨ་ཕས་དེ་ཁོ་གི་ཆོས་ཀྱི་དོན་དུ་ཡོངས་རྫོགས་ལུ།

ཁོང་ཁྲོ་ཡང་སྟོབས་ཤུགས་མེད་པའི་རང་བཞིན་ང་ཆེ་གསུམ་ཡོད་དོ་དབྱིན་བས་ཀ་སྤྱི་བའི་མ་ཤི་ཀ་ཡི་སློབ་མ་ཚུགས་ཀྱི་མི་གཞན་ཁོ་དང་དམ་པའི་གྲོང་ཁྱེར་གྱི་གཞི་རྟེན་ན་ལུ་སྐྱོན་ཚུགས་མཐོང་ནོ་ག་ཀ་སྤྱི་བས་ཟེར་བ་བྱིན་སྐྱོན་ཆོས་ཀྱི་ང་ཆེ་ལུ་གསུམ་མེད་ཡང་ན་ཁོང་ཞིང་ཁམས་ལུ་ཇོ་ཚུལ་བ་བྱིན་ང་ཆེ་ཡང་ཇོ་ཚུགས་དབྱིན་ང་ཆེ་ཡང་ཞེན་ཁོ་དབྱིན་ང་ཆེ་ཡང་ག་ནི་ཡང་བས་མ་ཚུལ་མིན་དབྱིན་གཉིས་རུ་གསུང་དེབ་ན་གསུང་མེད་སློབ་མ་འདི་ཚོས་ཡང་ཁོང་རེ་སྡིག་པ་ལས་རྒྱལ་ཁ་ཐོབ་ནུ། ཆག་རོ་ཚུགས་ཆོས་ཡང་སྡིག་པ་ཚུགས་ལས་རྒྱལ་ཁ་ཐོབ་དགོས་ནི་ཡིན་ན་སྐྱོན་མཆོག་གིས་ཁས་བླངས་དམ་བཅའ་གནང་ནུ་སྐྱོན་མཆོག་གིས་ཁོ་ཡི་སློབ་མ་ཚུ་ལུ་རྒྱལ་ཁ་ཐོབ་བསྡད་ཡོད་དོ་གསུམ། ཁོ་གི་ཡང་ང་ཆེ་ལུ་ཡང་རྒྱལ་ཁ་ཐོབ་བཅུ་གཉིས་པས་ང་ཆེ་ཡང་ཁོ་གསུམ་པས་ཞིང་ཁམས་ན་ལུ་ཇོ་ཚུབ་དབྱིན་མས་གལ་སྲིད། ཁོང་ཇོ་ཚུབ་བ་ཆེན་ང་ཆེ་ཡང་ན་ན། ཇོ་ཚུབ་དབྱིན་མས། གསོང་ལྡེབ་ན་ཨ་མྱེས་གྲོང་ཁྱེར་གྱི་སྐོར་ལས་རྒྱུན་མ་ཆད་པ་བས་འགྲེལ་བཤད་སྐྱབས་མེད་མའོ་ལུང་བསྟན་ཁྱེད་ཀྱི་གཅིག་གིས་བཅུ་དྲུག་གྲོང་ཁྱེར་འདི་སྒྲུབ་བཞིན་ཡོད་རུ།

ལམ་གཞན་མིན་པར་ཡེ་ཤུ་ལྕམ་གཅིག་མ་གཏོགས་མེད་ཨེ་མེད། ཡང་ཕྱིན་ཆོད་ཡེ་ཤུ་ལུ་ག་བ་ཅིན་ཅུན་ཡ་བཞིན་སྐབས་ན་ལྷུན་གྱིས་ཡིན་པས་དེ་ན་ཡེ་ཤུ་ལྕམ་གཅིག་གི་སྲོག་ཆབ་རྫས་འཚུབ་མ་གཏོགས་མིག་བཞིན་ག་གི་ཡང་མེད་པ་ཡིན་པས་དེ་ན་ཡུལ་མི་རྒྱལ་སྒོ་ཚུར་ན་ལུ་རྫུན་ནི་བདུན་ལུ་ཡེ་ཤུ་ལྕམ་གཅིག་གི་གཏུབ་ནི་ཡིན་པས། ལྷན་སྐྱེས་རང་སྲུང་དེབ་ན་ལུ་སྲུང་མས་མའོ་ལུང་ཏིང་ཁེ་ཆི་ཆི་གི་ཁེ་ཆི་ཆི་ན་གྲོང་ཁྱེར་གྱི་གཞུང་ལམ་ཚུ་ལྷའི་མིག་བི་སི་ཡི་ལས་ཕྱི་སེར་ནག་སེར་མཐོང་བི་སི་ཡིས་བཟུང་འདུག།

སྦྲུལ་བ་རང་ཨ་ནི་གྲོང་ཁྱེར་འདི་འཛམ་གླིང་ན་ལོ་རྒྱས་ས་ལྟེ་བ་བའི་ཆ་སྟེ་ས་བཟོ་ནི་ཡིན་པས་ཨ་ནི་དཀར་སེར་ཅན་གྱི་གྲོང་ཁྱེར་འདི་འཛམ་གླིང་ན་ལུག་ཆ་ནི་ཡིན་པས་མིག་གི་ཡུལ་ཀེམ་གྱི་ངན་སེམས་ཚུ་ལུ་མེབ་ཏང་ནི་དང་རྒྱུ་སྐར་ཚུགས་ལུག་གཙང་ཏོ་ཏོ་བཟོ་ནི་དུ་ལུ་མ་བབ་ནི་ཡིན་པས་འཛམ་གླིང་གི་ཕྱིའི་རྣམ་འགྱུར་འདི་མིའི་འཚོ་བཟུང་འཇུག་ནི་ཡིན་པས་དེ་ལས་ཨ་ནི་འཛམ་གླིང་དང་སྡིག་པ་ག་ར་དང་སྡིག་པི་ཡི་ཐིག་ཁྲ་ཆི་ཡང་ག་ར་མིག་གི་རྩ་བ་ལས་མེབ་བཟོ་སྟངས་ནི་ཡིན། གཉིས་རུ། མི་བག་ཚ་ཡི་ཤུལ་ལས་མ་འོང་ལུག་བསྟན་དང་ང་ཆེ་ལུག་གསུམ་མེད་ཞིང་ཁམས་གསབ་དང་འཛམ་གླིང་གསབ་བྱུང། ཨ་ནི། ཡེ་རུ་ཤ་ལེམ་གསབ་ཀྱི་གྲོང་ཁྱེར་འདི་ང་བྱེད་ཀྱི་དོན་ལུགས་བཟོ་རྣམས་མ་ཚད་དེ་ན་འཇུག་སྐར་ངོ་ཐག་གསབ་ཚུ་ཆ་ནི་ཨི་མེད་དེ་ལས་འདི་འཛམ་གླིང་གསབ་ཨི་ནང་མིག་ལྟེམ་ལྟེམ་གང་དེ་ཨི་སྟེང་གི་ལྡུམ་རའི་ན་ལུགས་འབྱུང་དོ་བཟུམ་པའི་འབྱུང་ནི་ཨིན་པའི་ཚེ་ཡི་གཙང་ཕྱུག་དེའི་དོ་རོ་ཡ་ལུགས་འདི་ཤེས་དོ་བཟུམ་ཧིན་སང་ས་བབ་བྱོན་ནི་ཨིན་པའི་ཚེ་ཡི་བྱོན་ཤིང་ལས་གདོང་མ་ལུགས་མ་འམ་པའི་རྟགས་ནི་ཨིན་པའི་དེ་པི་ནི་འདི་གི་ཞལ་ཕྱེ་གསབ་ན་ལུགས་གསུམ་མའི་བྱིན་རླབས་ཅན་གྱི་ཐུགས་བསྡུས་འདི་ག་ཆིལ་ཆིལ་འབྲིང་འབྲིང་པའི་ང་བྱེད་ཀྱི་འདི་གུ

སུམ་བཅུ་སོ་ལྔ་གྱི་དཔྱིད་ན་བྱང་ཐང་དང་རྩ་སྟོང་ཚུགས་ཀྱི་ཁོང་གི་མདུན་དུ་གར་འཕྲོ་འབྱུང་འཇིམ་ཐང་འདི་ཡི་རང་འདི་སྟག་ཚེ་མི་ཏོ་ཟུམ་ཤའུ་འཛམ་གླིང་འདི་དོ་རུ་ལུག་སྟེ་ཨི་ལྡེམ་ལྡུམ་ར་ཟུམ་པའི་ཟོ་ནི་ཨི་སུག་ལྡིན་ཧོ་ལྡེམ་ལྡེམ་གྱི་ལྡིན་ཐེན་འདི་ཞབས་ཞབས་ཟུམ་པའི་ཨི་མས་མི་ཏོ་ཚུ་དང་ཤིང་ཨི་ཚུ་ཡི་འབྲི་ཞིམ་བུང་མཉམ་ཚེ་སོ་ནག་སྟེ་འབྲི་ཞིམ་པའི་འབྱུང་ནི་ཨི་མས་ཨི་རུ། ཆོས་ཚུལ་ནམ་ཡང་ཧ་ལེ་ཨི་ག་ཨི་ལྡེམ་ལྡུམ་རའི་ན་ལུ་ང་ཆེ་ལུ

གཟུགས་ཞེས་འཁོར་གྱི་གཟུངས་གཅིག་བསྒྱུར་ནི་ཡིན་པས། དགའ་ལྡན་སྤྱི་དཀར་ཡེ་ཤུ་གྱི་ཆེ་བ་ལས་གསོན་པོ་བཞེངས་པའི་སྐོར་ལས་གསུང་དེབ་ན་ལུགས་གསུང་མེད། འཁོར་ལོ་རྫས་རྡོ་སྤྲིན་གྱི་ཆེ་བ་ལས་གསོན་པོ་བཞེངས་དང་འཆི་བ་མེད་པའི་སྐུ་གཟུགས་བཞུགས་ནོ། ཆོས་ཀྱི་གཤེས་ཀ་ཡེ་ཤུ་གྱིས་ཁོ་ཡི་སློབ་མ་ཚོ་དང་མཉམ་རྫས་རྡོ་སྤྲིན་གྱི་སྐུ་གཟུགས་ཅོག་གཅིག་པས་བཞེངས་ནོ། དེ་ལས་འདི་ཚོ་ན་གཞན་ཡང་ཚ་ལས་ཤ་ཅི་དེ་གཟུང་མི་ཉམས་མྱོང་ཚོ་འབྱུང་གི་ཡོད་ལས་ཁོ་འཆི་བ་ལས་སྐུ་གསོན་པོ་བཞེངས་ཚ་དེ་བེ་རུང་ཡེ་ཤུ་ལུགས།

རྣམ་འབྱོར་བརྒྱ་སྟོང་གིས་སྣང་བ་དགོངས། ཀའམ་ཞྭ་འུག་གི་དཀར་ཤ་ཟུམ་སྣ་འཁོར་ལ་ཕྱུང། གླིང་བུ་གཅིག་གིས་ཀླུ་ཐེ་འོང། ག་ཆིམས་འཛིན་ལྗང་ཐ་ན་ན། ཆུ་དང་བྱིམས་ཐ་ན་ན་གཙང་ཆུ་ཚུགས་དེ་ཁྲེ་ལས་འབབ་འོང། སྐྱོན་ཆོས་ཀྱི་དམིགས་ཡིག་ཁ་ཚུགས་ཕྱི་བཞིན་ལས། དེའི་ཕྱིའི་ཚུགས་ཉག་ཆང་པའི་རྫས་སྣ་ནི་ཨི་མེད། ག་ཁྲོ་ཀླུ་རྣོ་སམ་སྟང་ཆོས་ཀྱི་རྣོ་སམ་སྟང་ཚུགས། ཨ་ཕའི་ས་ནི་འདི་ག་ལྡེམ་སྤྱིའི་བྱིན་རླབས་ཅན་ཡོད་དབྱིན་ན།

དེ་ནཱ་རོ་འཆི་བ་མིན་སྡུག་བསྔལ་མིན་དབུགས་ནི་མིན་ན་ཟུག་མེད་པ་ག་ལ། ཡས་བཏགས་ནས་ཨི་མས་འདི་ཚོ་ཡག་སོ་ཡི་འདི་ཚོ་རྒྱུ་དུ་ཡི་དེ་ན་ད་ཞིང་ཁམས་སྲབ་དང་འཛམ་གླིང་སྲབ་ལུགས་རྒྱུ་ནི་ཨི་ང་ཆེ་ལུགས་སྐྱོན་ཆོས་ཀྱི་བྱིན་རླབས་གནང་འོང་ང་ཆེ་ལུགས་སྐྱོན་ཆོས་ཀྱི་དགའ་འོང་བྱམས་སྐྱོང་སྐྱོན་ཆོས་ཀྱི་མཛེས་འོང་ཕ་མར་སྐྱོན་ཆོས་ཀྱི་བསྟབས་འོང་སྐྱོན་ཆོས་ཀྱི་ཉན་རང་འོང་སྐྱོན་ཆོས་ཁོ་རང་གི་ང་ཆེ་བོ་ལོ་ཁར་བཟུང་བཞག་འོང་སྐྱོན་ཆོས་ཁོ་རང་གི་ང་ཆེ་རྣམ་བཅུ་གོ་སངས་བ་ཚོ་གསུང་གནང་འོང་དེ་ལས་ང་ཆེ་ག་ར་ཡི་བ་ན་ཉན་རང་དེ་དེ་འོང་སྐྱོན་ཆོས་དེ་ང་ཆེ་གི།

དོ་རུ་བླུགས་ཏེ་ཆུ་ལུད་ཕུད་ཀྱི་ང་ཁྱེད་ལེན་བེ་གེ་ང་རའི་དགའ་ཚོ་དག་ཆུ་གི་ང་དགའ་ཏེ་ཁི་ས་ང་གི་ཆུ་ལུད་ཏིང་དག་འུ་ནི་ཨིན་ཆུའི་ཚུ་དེ་བེ་ནི་དེ་གི་དགའ་འུ་དགའ་དེ་བེ་ནི་ཨིན་བ་ཅིན་ད་རེ་ཆུ་རུ་ང་དག་མཉམ་སྨོན་ལམ་ཞུ་གེ། བཀའ་དྲི་ཆེ་ཞིང་ཁམས་ཀྱི་ཡབ་ཁྱོད་ཆོས་དེ་བཞིན་དུ་ད་རེ་གི་ལས་རིམ་འདི་སུ་གོ་རིམ་བཞིན་དུ་བས་ལས་གཞན་པའི་ཕུད་ཚུ་མི་དེ་ཚོ་ཁྱོད་ཆོས་ཆོས་ཀྱི་ཐུགས་རྗེ་དང་བྱིན་རླབས་ལས་བརྟེན་ཏིང་དེ་ལུད་རྣམ་མི་ས་མི་བཀའ་དྲི་ཆེ་ལས་རིམ་ཨིན་སེན་ནག་མི་ག་ར་ལུ།